ཁྱེད་རང sbs བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས།
དེ་ཡང་ཨོ་སི་ཁྲུ་ལི་ཡ་ཡི་འཕྲོད་བསྟེན་བློན་ཆེན Greg Hunt མཆོག་གིས་ཨོ་སི་ཁྲུ་ལི་ཡ་ཡི་མི་མང་རྣམས་ལ་ཏོག་དབྱིབས་འགོག་ཁབ་དེ་བཞིན་ཕྱི་ཟླ་བཅུ་པའི་ཟླ་མཇུག་ཏུ་ཡོངས་སུ་མཇུག་སྒྲིལ་བྱེད་པ་བྱ་རྒྱུ་ཡིན་སྐོར་དང། ད་བར་རྒན་གསོ་ཁང་ནང་གི་མི་གྲངས་ཆིག་ཁྲི་སུམ་སྟོང་སུམ་བརྒྱ་བཞི་བཅུ་ཞེ་བརྒྱད་ཐེ་བའི་ཁྱོན་མི་གྲངས་བཞི་ཁྲི་ཉིས་སྟོང་ཙམ་ལ་འགོག་ཁབ་རྒྱག་ཚར་ཡོད་སྐོར་འགྲེལ་བརྗོད་གནང་འདུག་དེ་སྔོན་ཨོ་སི་ཀྲི་ལི་ཡ་གཞུང་གིས་ཕྱི་ཟླ་གཉིས་པའི་ཟླ་མཇུག་ཏུ་ཁྱོན་འགོག་ཁབ་གྲངས་དྲུག་ཁྲི་ཙམ་རྒྱག་ཐུབ་རྒྱུ་ཡི་དམིགས་ཚད་བཟུང་ཡོད་ཀྱང། ཕྱི་ཟླ་གཉིས་པའི་ཟླ་མཇུག་བར་ཁྱོན་འགོག་ཁབ་གྲངས་བཞི་ཁྲི་ཉིས་སྟོང་ཙམ་མ་གཏོགས་རྒྱག་ཐུབ་མེད་པ་རེད། འཕྲོད་བསྟེན་བློན་ཆེན Greg Hunt མཆོག་གིས།

མངའ་སྡེ་དང་ས་ཁུལ་ཁག་གིས་ཨ་སི་ད་ར་རྫ་ནི་ཀ་ཡི་སྨན་ཁབ་དེ་བཞིན་ངེས་ལག་བསྟར་བྱེད་དགོས་ཀྱི་ཡོད་སྐོར་བཤད་ཡོད། ཁོང་ཚོས་བདུན་ཕྲག་རྗེས་མ་ནས་ཉིན་གྲངས་བཅུ་ནང་ཚུད་དུ་གྲ་སྒྲིག་སྦྱོང་བརྡར་དང་དེ་ནས་གང་མགྱོགས་ལག་བསྟར་ཐུབ་ཀྱི་རེད་ཅེས་གསུངས་འདུག་ཡང་ཝི་ཁྲོ་རི་ཡ་མངའ་སྡེ་དང་ནིའུ་སོག་ཏོ་ཝཱ་ལི་མངའ་སྡེ་གཉིས་ཀྱིས་འགོག་ཁབ་ལག་བསྟར་ཐད་ད་དུང་དུས་ཚོད་དགོས་ཀྱི་ཡོད་སྐོར་འབོད་སྐུལ་བྱས་འདུག

ང་ཚོས་ཁས་ལེན་བྱེད་ཐུབ་ཀྱི་མེད་པ་ཁོང་ཚོས་ཤེས་ཀྱི་ཡོད་པ་རེད། ངས་མངའ་སྡེ་དང་ས་ཁུལ་ཁག་དང་ལྷན་དུ་དོན་ཕན་ལྡན་པའི་སྐད་ཆ་བཤད་ཡོད། ངས་ཤེས་པ་ནང་བཞིན་ཉིན་གྲངས་བཅུ་རེ་ཡི་ནང། མངའ་སྡེ་དང་ས་ཁུལ་རེ་རེར་ཁྱོན་སྨན་ཁབ་གྲངས་འབུམ་གསུམ་རེ་འབྱོར་རྒྱུ་ཡི་ཐོ་འགོད་བྱས་ཡོད་ཅེས་གསུངས་འདུག། ཨོ་སི་ཀྲུ་ལི་ཡའི་མི་དམངས་མང་པོ་ཞིག་ལ་སྨན་ཁབ་འབྱོར་ཚར་བཞིན་ཡོད་པའི་སྐབས་འདིར། ཨོ་སི་ཀྲུ་ལི་ཡའི་ཚོང་ལས་སྡེ་ཚོགས་ཀྱིས་རྒྱལ་ཡོངས་བློན་ཆེན་ལྷན་ཚོགས་ནས་རྒྱལ་ནང་ས་མཚམས་ཁག།

རྒྱལ་ནང་གི་མངའ་སྡེ་ཕན་ཚུན་བར་གྱི་ས་མཚམས་ཁག་བསྐྱར་དུ་སྒོ་ཕྱེ་དགོས་པ་དང། ས་མཚམས་ཁག་གཏན་འཇགས་སྒོ་ཕྱེ་ནས་དཔལ་འབྱོར་སླར་གསོ་ཡོང་ཐབས་བྱ་རྒྱུ་གལ་ཆེན་པོ་ཡིན་སྐོར་འགྲེལ་བརྗོད་གནང་འདུག་ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་ཡམས་ཀྱི་གནས་སྟངས་སྐོར་ཞིབ་ཕྲ་གནས་ཚུལ་ཨེས་པི་ཨེས་བོད་སྐད་སྡེ་ཚན་གྱི་དྲ་ཚིགས sbs dot com dot au slash tibetan slash coronavirus དུ་གསན་གཟིགས་གནང་རོགས་གནང། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au